མ་འོངས་པ་ན་སྙིགས་མ་ལྔ་ལྷག་པར་བདོ་བའི་དུས་ལ་བས་སྙིགས་དུས་ཀྱི་འགྲོ་བ་གདུལ་དཀའ་བ། བས་ཉོན་མོངས་རགས་པ། བས་དུས་ཚོད་ངན་པ་དེ་འདྲ་ཞིག་ཡོང་རྒྱུ་རེད་དེའི་སྐབས་ད་ཁྱེད་རང་ཚོས་འགྲོ་དོན་བྱས་ནས་མཐའ་འཁོབ་ལ། འགྲོ་བའི་དོན་ལ་འབྱོན་དགོས་རེད་བཞིན་དུ་འགྲོ་དོན་བྱེད་དགོས་རེད། དེའི་སྐབས་ལ། ད་རིང་ང་རང་ཚོས་བྱས་པའི་ལས་ཀ་དེ་དྲན་གི་རེད་དེ་ཤེས་གི་རེད།

ད། བཙུན་མོ། འདྲེ་ཁང་ཟླ་བ་གི་བཙུན་མོ་གསེར་བཟང་མ། ཁོ་ཚོ་ཆུ་ཁ་ལ། དེ། འདྲེ་ཁང་ཟླ་བ་ལ་ལ་ཁ་ཨ་ན་བཞུགས་བསྡད་དུས་ཁོ་རང་གི་བུ་དེ་ཧ། རྒྱལ་པོ་མེན་པ་ཤན་ནས་ཆུ་ཐོག་བཅག་འགྲོ་རི་དྭགས་ཆུ་སྲུང་མཁན་བོང་བྱི་བ། ཨོ་དེ། ད་འདི་ལྟ་བུ་རུ་ཆི་གི་སང་ཡོམ་དེ་རེད་ཁོ་བོ་མེན་སང་ཡོམ། Then the king the queen or the princess གསེར་བཟང་མ།

ཅེས་སྣ་དག་པའི་ཆ་ལ་བལྟས་ནས་ཧ་གོ་གི་རེད། ཨ་མེས་ཚོ་ནི་ཆོས་ཟོས་དུས་ཟོས་ཟེར་ཡ་འདྲ་བོ་རེད། ཏོག་ཙེ་ཡོན་ཏན་ཅན་ལ་ཁ་གཏོང་དུ་དགོས་ངེས། བས་ག་ནས་ཡིན་ན་ཡོན་ཏན་ཡོད་མཁན་ཚོ་ལ་ཕྲག་དོག་བྱེད་དུ་དགོས་ཡ་འདྲ་བོ། དེ་རིང་སང་ཉིན་ཡོན་ཏན་ཅན་ལ་ཕྲག་དོག་བྱེད་ཡ་སྟེ། ཕལ་པ་ཚོ་དེ་ཨ་ལ་ལ་རེད་དེ་བླ་མ་ཚོ་ཡིན་ཨེ་བས། བླ་མ་བྱང་ཆུབ་སེམས་དཔའ་ཡིན་ཟེར་ནས་ཕྲག་དོག་ཡོད་ཡ་ཡང་མང་པོ་ཡོད་རེད། ཡག་པོ་དེ་ནི་བྱང་ཆུབ་སེམས་དཔའ་ལ་ཕྲག་དོག་ཡོད་ཤེས་གི་མ་རེད་བ་དེ། ད་དུས་ཚོད་ཁོ་རེ་ཡ་བྱང་ཆུབ་སེམས་དཔའ་མེད་པ་ཡིན་མོད་ནོ། ད། དེ་འདྲའི་མང་པོ་ཡོད་ཙང་དེ་འདྲའི་མི་ག་ལ་ག་ལ་ལྟ་ཞིག་ཅིག་ཡིན་པ་རེད་བསམ། དེ་འདྲ་ཡིན་དུས། ད། མའི་ཆོས་དང་ཆོས་མིན་ཟེར་ནས་དེང་སང་པའི་སྐད་ཆ་མང་པོ་ཡོད་ཡིན་ཙང་ངས་ད་རིང་གཏམ་རྒྱུད་འདི་བཤད་དགོས་ཡ་རྒྱུ་མཚན་དེ་རེད་འཕྲོས་དོན་དེ་ནི་ད་ད་གི་དེ་ནས། བླ་མ་རྡོ་རྗེ་འཆང་འཁྲུངས་རབས་དེ་སྔགས་འཕྲོས་ཡོང་བ་རེད་འདི། བླ་མ་རྡོ་རྗེ་འཆང། ཕ་བོང་ཁ་རིན་པོ་ཆེ། ལྷོ་ཁ་ལ་བཞུགས་པ་ནས། ཆོས་གསན་ས་ལྷོ་ཁ་དྭགས་པོ་འཇམ་དཔལ་ལྷུན་གྲུབ་རིན་པོ་ཆེ་དང།

ཡང་འདྲེན་སེ་སང་སང་བྱས་མ་གཞི་ཚད་པོ་ཞེ་པོ་བྱུང་ཡིན་པ་རེད་ཞུ་དགུ་བྱས། དེ་བླ་མ་རིན་པོ་ཆེའི་གསུང་བཤད་ཞེ་དྲག་གནང་ཙང་དེ་བས་ཀྱི་ཐུགས་རྒྱུད་པའི་ངེས་འབྱུང་གི་བསམ་པས་ཐུགས་རྒྱུད་བསྐུལ་ནས་དེ་བས་ཞེ་དྲག་བཤུམས་པ་དེ་འདྲས་སུ་བྱ་རྒྱུ་བ་རེད། སེམས་བསྐྱེད་ཆོ་ག་གཉིས་འགོ་དེ་ད་སེམས་བསྐྱེད་ཚར་སོང་དུས

ཚོ་བོད་ལ་ཕེབས་ཡོང་དུས་ལབ་པ་ཕོ་བྲང་ཁག་སྒྲུབ་པའི་སྐོར་གྱི་པའི་དབང་ལུང་མན་ངག་ཞེ་པོ་ཅིག་ཞུ་ཡོང་བ་རེད། དེ་བླ་མ་རྩ་ཆེན་པོ་ཞེ་པོ་ཅིག་ཡིན་པ་རེད་ཟེར་སྐད་ཆ་ཏོག་བྱུང་ཙང། ཏོག་ཅིག་མ་བསྡད་བྱུང་བ་འདྲ་སུས་དུག་ཕུལ་ཤག་བོད་སྐྱིད་ཀྱིས། ཏོག་ཅིག་མས་ནི་དགོངས་པ་རྫོགས་ཤག་ཤག་སྒྲོག་ཞེ་དྲག་སྙུང་པོ་རེད།

ཨ་ནི་མཇུག་མ་ཡ། སྙུང་གཞི་ཡར་དྭངས་པ་ནི། སྙུང་གཞི་བས་དྭངས་པ་རེད་དེ་ཞལ་རས་ནག་པོ་བྱས། བོད་ལ་བཀའ་ཆོས་དང་པོ་དེ། ཆོས་བཀའ་ཆོས་ད་ལྟ་ཙི་ཏ་གནང་ཡོད་རྒྱུ་རེད་དེ་ལྷ་ས་གསུང་ཆོས་རྒྱལ་བ་ནོར་བུ་དེ་ལམ་རིམ། ཚོགས་མཆོད་གྲོལ་རྗེས་ལམ་རིམ་ཞག་པོ་བདུན་གྱི་དགའ་ལྡན་ཁྲི་པས་གནང་དགོས་རེད་བྱ་ཆེན་ལོ་ལྟར་རེ་བཞིན། རྨེ་རུ་ནང་ལ་རྨེ་རུ་དཔྱིད་ཆོས་ཟེར་ཉི་མ་བདུན་བྱས་ལམ་རིམ་བསྡུས་དོན་གྱི་གནང་དགོས་རེད་དགའ་ལྡན་ཁྲི་རིན་པོ་ཆེ་གིས། དེ་ལོ་རྒྱལ་བ་ཐུབ་བསྟན་རྒྱ་མཚོ་གིས་ད་ལོ་དགའ་ལྡན་ཁྲི་པས་ལམ་རིམ་དེ་གནང་མི་དགོས་ཁྲི་རིན་པོ་ཆེས་ངལ་གསོ་དུ་སྐྱོན་སྐུ་མཉེལ་ཡོད་འགྲོ་བཞུགས་ལེགས་ཤོག་ད་ལོ་ལམ་རིམ་དེ

ང་ཚོ་ཁམས་ལ་ཡར་ཡོང་དུས། དགེ་བཤེས་བློ་བཟང་ཚུལ་ཁྲིམས་ལགས་ཀྱིས་ཁྱོད་རང་དགེ་རྒན་ཡོང་གི་མ་རེད་ཁོ་མི་བླ་མ་ཆེན་པོ་གཅིག་གི་ཡོངས་འཛིན་རེད། ད་ཁྱོད་རང་དགེ་རྒན་དེ་དགེ་བཤེས་ཧེ་རིག་གིས་བྱེད་ཀྱི་རེད་ཟེར་ཧེ་རིག་ཟེར་མཁན་མི་ཚང་གི་མིང་རེད། དགེ་བཤེས་བྱེད་ཡུལ། འོ་དེ་རེད་ཟེར་ང་དགེ་རྒན་དགེ་བཤེས་ཧེ་རིག་ཡིན་པས་ཁོའི་བཅས་ཡོང་གི་ཡོད་རེད་དེ། གྲྭ་སར་ཡར་ཡོང་ལྷ་སར་སླེབས་དུས་བཞི་སྡེ་དེ་བ་ཆེ་ལ་བསྡད་པ་ཡིན། བཞི་སྡེ་མཛོ་མོ་ར་ན་གྲྭ་རྒྱུན་ཚོ་དང་ཆ་ལུགས། རྒན་བློ་བཟང་ཚུལ་ཁྲིམས་རེད་དགེ་བཤེས་རིན་པོ་ཆེ་དེ་ཕེབས་བསུ་བག་ལས་བྱེད་ཡས་རྣམས་བཅས།

ཕྱོགས་གཅིག་སྐྱབས་རྗེ་རིན་པོ་ཆེ་ང་གཉིས་དགེ་རྒན་གཅིག་པ་རེད། གཉིས་སུ་ནི་སྐྱབས་རྗེ་རིན་པོ་ཆེ་ངའི་བླ་མ་རེད། བླ་སློབ་རེད། ཕྱོགས་གཅིག་ནི་དགེ་ཕྲུག་གཅིག་པ་རེད། འོ་དེ་འདྲ་སོང་ཙང་ད་དུང་ཕན་ལ་སྐྱབས་རྗེ་རིན་པོ་ཆེ་ཁོ་པའི་ཕྱི་ནང་གསང་གསུམ་གྱི་ཡོན་ཏན་གང་ག་ལོ་ངས་ཕྲན་བུ་ཤེས་ནས་དད་པ་བས་ཕྱིར་མི་ལྡོག་པའི་དད་པ་ཡོད་རེད་མ་གཏོགས་ངས་ཞེན་ཁོག་བྱེད་ཀྱི་ཡོད་མ་རེད་དད་པ་བྱེད་ཀྱི་ཡོད་རེད།